ད་དེ་ལ་ཡང་ལྡོག་ཕྱོགས་ཀྱི་ངོས་ནས་ད་ནི George Dales ལ་དེ archaeologist ཅིག་ཡོད་རེད་ཁོ་རང་གིས་ག་རེ་ལབ་ཡོད་ཞུ་ན་ཨ་ནི་དེ་ལ་ཡང་ཅིག་མི་ཕྱི་རོལ་ནས་སླེབས་བྱས་ང་འོ་བསྡུས་མི་འདུག་དེ་འདྲ་ལབ་དགོས་རེད་ད་ག་རེ་བྱེད་ཞུ་ན་ཁོ་རང་ཚོས་རྒྱུ་མཚན་ཅིག་སྤྲད་དགོས་རེད་ད་གལ་སྲིད་ཅིག་དེ་ལ་ཡང་དམག་ཅིག་སླེབས་བྱས་རེད་བ་ཁོ་རང་ཚོས་མི་ཆ་ཚང་ཅིག་རེད་བ་རྩ་མེད་བཟོས་ཡོད་ན་ཨ་ནི་མི་ཆ་ཚང་དེ་རེད་བ་ཤི་ཡ་དེ་དུས་ཚོད་གཅིག་ལ་ཤི་ཡོད་རེད། ཡིན་ནའི་རེད་ད་ནི་རོ་རྙེད་པ་དེ་ཚོ་ཆ་ཚང་བྱས་ནི་དུས་ཚོད་གཅིག་པ་ཅིག་མ་རེད་ཤག་དུས་ཚོད་ཁག་ཁག་ཅིག་རོ་རེད་ཤག་ལབ་དགོས་རེད་ད་དེ་དང་མཉམ་དུ་ཁོ་ཚོས་ག་རེ་ལབ་དགོས་རེད་ཞུ་ན་གལ་སྲིད་ཅིག་དེ་ཕ་གི་དེ་ལ་ཡ་དམག་ཅིག་སླེབས་ཡོད་ན་ནི་ད་ནི་དེ་ལ་དམག་མི་ཅིག་རོ་ཡོད་ཀྱི་རེད་ཟེར་བ་ད་ཡིན་ནའི་ལེ་མི་དེ་ཚོའི་དཀྱིལ་ནས་དམག་མི་ག་ཅིག་དུག་ལོག་རེད་བ་འདི་འདྲ་ཅིག་གྱོན་མི་འདུག་དེ་དང་མཉམ་དུ་ལེ་ཡ་ནི་ཁོ་རང་ཚོས་གི་ཟུར་དེ་ལ་ཡ་ལག་ཆ་ཅིག་རྙེད་མ་སོང་ད་དེ་གི་རྒྱུ་མཚན་ལ་བལྟས་བྱས་ང་ཚོ་ག་རེ་ལབ་ཐུབ་དགོས་རེད་ཞུ་ན་དེ་ལ་ཡ་ནི་ཅིག